ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ང་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཞི་པོ་ས་ག་ཟླ་བའི་ཚེས་དགུ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་ལྔ་པའི་ཚེས་ཉི་ཤུ་དགུ། རེས་གཟའ་ཟླ་བའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། བོད་ཟླ་བཞི་པོ་ས་ག་ཟླ་བ་དང་འབྲེལ་བའི་སྐོར་དང། དེ་བཞིན་དཀར་ཟས་ལ་བརྟེན་ན་འཕྲོད་བསྟེན་ལ་ཕན་པ་ཡོད་མེད་སོགས་འབྲེལ་ཡོད་ཀྱི་གནས་ཚུལ་སྐོར་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་ཁྱེད་རང་ཚོས་གསུང་འདོད་ཡོད་པའི་གནད་དོན་ཁག་རེས་གཟའ་ཟླ་བ་ནས་པ་སངས་བར་དུ་ཨ་རིའི་རྒྱལ་ས་ཝཱ་ཤིང་ཏོན་གྱི་སྔ་དྲོའི་ཆུ་ཚོད་བཅུ་བ་ནས་བཅུ་གཅིག་བར་དུ་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ཡང་གཏམ་གླེང་གི་ལེ་ཚན་དེ་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་ས་ག་ཟླ་བའི་དུས་ཚོད་ཁྱད་པར་ཅན་དང་བསྟུན་བྱས་ཨ་ནི་ང་ཚོས་ཡང་ས་ག་ཟླ་བའི་རིང་ལ་ཡང་སེམས་ཀྱི་འཁྱེར་སོ་དང་དེ་བཞིན་ད་འབྲེལ་ཡོད་ས་ག་ཟླ་བ་ངོ་སྤྲོད་ཞུ་ཡག་དང།

སྐབས་ལ་ཡིན་པས་ན་ང་རང་ཚོ་བོད་པའི་ཡང་ཁྲོད་ནས་དམིགས་བསལ་དགེ་བའི་ལས་སྒྲུབ་གནང་ཡག་ད་འདི་གས་ཀྱི་ཐོག་ནས་ཡང་ཆོས་ཕྱོགས་ཀྱི་མཛད་སྒོ་མང་པོ་ཅིག་ནང་ལོགས་ལ་མཉམ་ཞུགས་གནང་གི་ཡོད་རེད་ལ་ཨ་ནི་ད་ལྟ་ཡང་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་དགེ་བཤེས་བློ་བཟང་གྲགས་པ་ལགས་གདན་འདྲེན་ཞུས་ཡོད་ལ་དགེ་བཤེས་ལགས་ཡིན་པས་ན་བཞུགས་སྒར་རྡ་རམ་ས་ལར་ཡོད་པའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ནི་དཔེ་ཁྲིད་ཀྱི་དགེ་རྒན་གནང་གི་ཡོད་རེད་ལ་ད་དེ་རིང་ང་ཚོའི་ནི་ལེ་ཚན་འདིའི་ནང་ལོགས་ལ་དགེ་བཤེས་བློ་བཟང་གྲགས་པ་ལགས་ནས་ས་ག་ཟླ་བ་དང་འབྲེལ་ཡོད་ཀྱི་ནི་ཤེས་བྱ་ཁག་ཅིག་ང་ཚོར་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་དགེ་བཤེས་ལགས་དེ་རིང་ང་ཚོའི་གཏམ་གླེང་བྱས་པར་ལེ་ཚན་ནང་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་དགེ་བཤེས་ལགས་ད་ལྟ་ད་ས་ག་ཟླ་བ་ཞུ་དུས་ད་གཙོ་བོ་དེ་ཡིན་པས་ན་སྟོན་པའི་མཛད་པ་དེ་གས་ནི་དྲན་པའི་ཐོག་ནས་ད་དགེ་སྒྲུབ་ཞུ་ཡག་དེ་དམིགས་བསལ་གྱི་ད་དུས་ཚོད་ཁྱད་པར་ཅན་ཅིག་ཆགས་གནང་གི་ཡོད་དུས་ང་རང་ཚོ་སྲོལ་རྒྱུན་ཐོག་ནས་ཆ་བཞག་པ་ཡིན་ན་ཡང་སྟོན་པའི་རྗེས་འཇུག་པ་ཚོས་ད་ཉམས་ལེན་གནང་ཡག་ཉམས་ལེན་རིམ་པ་མང་པོ་ཅིག་གནང་ཡག་ད་དེ་འདྲ་ཅིག་ཡིན་དུས་དགེ་བཤེས་ལགས་ནས་ད་ཉམས་ལེན་རིམ་པ་ག་ཚོད་ཀྱི་ཐོག་ནས་ད་ས་ག་ཟླ་བ་དེ་སྲུང་བརྩི་ཞུ་གནང་སྲོལ་ཡོད་ན་དེ་གས་ནི་ང་ཚོ་དགེ་བཤེས་ལགས་ཀྱིས་འགྲེལ་བཤད་ཅིག་གནང་རོགས་གནང་ཞུ་གི་ཡིན།

སྡེ་ཚན་སྒྲུབ་པ་ཆེ་བ་ཡིན་ན་ད་ང་རང་ཚོ་བོད་བརྒྱུད་ནང་ཆོས་སྒྲུབ་བྱ་བཞག་གི་ཡིན་ན་སྔོན་མ་བོད་ལ་ཡག་དེ་བྱུང་བའི་བྱུང་རིམ་འགྲོ་གཅིག་བོད་ལ་ཡག་དེ་དུས་འགྱུར་བྱུང་ཚར་བའི་རྗེས་ལ་ཡང་ན་བཙན་བྱོལ་ལ་ཡག་དེ་བྱུང་ཚར་ན་ཡང་ད་གཞིས་བྱེས་གཉིས་ཀ་ནང་ལ་ཡང་སྲུང་བརྩི་ཞུ་སྟངས་དེ་སྡེ་ཚན་གཉིས་ཡོད་པའི་བཟོ་འདྲ་ཅིག་རེད་འདུག་ཨང། ལགས་དགེ་བཤེས་ལགས་ཡང་དེ་སྔོན་ད་ལྔ་བཅུ་ང་དགུ་གོང་ལ་ཡང་ང་རང་ཚོ་ས་ག་ཟླ་བའི་སྐབས་ལ་སྲུང་བརྩི་ཞུ་སྲོལ་ཡང་ག་འདྲས་ཅིག་གི་ཆ་གནང་གི་ཡོད་ན་ལོ། བོད་ལ་ཡག་དེ་ད་སྲུང་བརྩི་ཞུ་སྟངས་རེད་དེ།

དེ་ཀློག་རོགས་གནང། སྐུ་གཞོགས་དེ་འདྲའི་དང་ནི། ཆོས་ལགས་དེ་འདྲའི་དང་དེ་འདྲའི་གདན་འདྲེན་ཞུས། ཡང་སྐུ་ན་དུ་དེ་ཁྲིད་དེ་སེང་ཨན་ཅེ་ཞུགས། ཕྱག་དང་སྐོར་ར་དང་དེ་འདྲའི་ཡང་གནས་སྐོར་དེ་འདྲའི་ལས་དེ་ཡང་དེ་འདྲའི་གནང་གི་འདུག་ཨང། འོ་འདི་ཚོའི་གྲས་དེ་སྲུང་བརྩི་ཞུ་སྟངས་ཀྱི་རིམ་པ་མང་པོ་ཡོད་པའི་ནང་ནས་གཙོ་བོ་གསུང་གི་མཛད་པ་ལ་ཡང་དེ་རྗེས་དྲན་ཞུ་ཡ་དེའི་ནང་ནས་རང་གི་ལྟ་གྲུབ་སྐོར་ལ་ཡང་དེ་སྦྱངས་བྱས། ཐར་ལམ་གྱི་རྩ་བ་ཚུགས་པར་བྱས་ཏེ་གལ་ཆེ་ཤོས་བྱས། ད་དེ་མ་ཡིན་པའི་ནས་ད་དུང་ཡང་སྲོག་བླུ་གཏོང་ཡ་དང། ད་ཤ་ཁྲིམས་བསྡམ་ཡ་དང་འདི་ཚོ་ཡང་ཨོ། དེ་ཡན་ལག་གྲོགས་གཅིག་རེད་དེ་རོ། དེ་འདྲས་གསུངས་ཚུལ་ཡོད་ཅེས་དེ་འདྲས་ཡིན་ས་རེད་བསམ་གྱི་འདུག། ལགས་སོ། བྱས་ཙང་དགེ་བཤེས་ལགས་ད་ལྟ་ང་ཚོ་འབུམ་འགྱུར་ཟླ་བ་ཞེས་བྱའི་ངོ་སྤྲོད་གནང་སོང་བོད་པའི་གཞོན་སྐྱེས་ནང་ལོགས་ནས་ཁ་ཅིག་གིས་འདི་གསུང་གི་འདུག་ད་ལྟ་མ་ཎི་གཅིག་བགྲངས་པ་ཡིན་ནའི་ལས་ཨེ་མ་ཎི་འབུམ་བགྲངས་པའི་ད་ཕན་ཡོན་ཡོད་པ་གསུང་གི་ད་ཡིན་ནའི་ལས་དེ་གོ་ལེན་ཐུབ་མི་འདུག་ད་ལྟའི་དུས་ཚོད་དེ་ད་དངོས་གནས་རེད་སྤྱི་ཚོགས་ཀྱི་རྣམ་པ་དང་མང་པོ་ཅིག་ལ་འགྱུར་བ་ཅིག་འགྲོ་གི་ཡོད་རེད་ལ། མི།

སངས་རྒྱས་ཀྱིས་དེ་འདྲ་གསུངས་འདུག་ཨང། སངས་རྒྱས་ཀྱི་གསུང་རབ་ལས་ཡང་དེ་དཔྱད་པ་བྱེད་སྟངས་དེ་ལ་གཙོ་བོའི་དོན་རྣམས་མི་བསླུའི་ཕྱིར་གཞན་ལ་རྗེས་སུ་དཔག་པ་ཡིན་བྱ་ཞེས། དེ་ཀའི་གསུང་རབ་མངོན་གྱུར་བསྟན་པ་དང་ཅུང་ཟད་ལྐོག་གྱུར་བསྟན་པ་དེ་ཚོ་ལ་ང་ཚོས་མངོན་སུམ་ཚད་མ་དང། རྗེས་དཔག་ཚད་མ་ཚུལ་དེ་བརྟག་དཔྱད་བྱེད་དེའི་ཚོལ་བ་ལ་བརྟེན་ནས་ཤིན་ཏུ་ལྐོག་གྱུར་བསྟན་པའི་བ་ད་དེ་འདྲས་ཀྱི་སྦྱིན་པ་བཏང་ན་ལོངས་སྤྱོད་ཡོང་གི་རེད་ཚུལ་ཁྲིམས་བསྲུངས་ན་བདེ་འགྲོ་ཐོབ་ཀྱི་རེད་བཟོད་པ་བསྒོམས་ན་མཛེས་ཤིང་ཡིད་དུ་འོང་བ་ཡོང་གི་རེད་བརྩོན་འགྲུས་བརྩམས་ན་གཟི་བརྗིད་དང་ལྡན་པ་ཡོང་ཡ་བསམ་གཏན་གོམས་ན།

ས་བོན་ཕར་དེ་བཏབ་ནས་འབྲས་བུ་སྟོབས་ཆེན་པོ་ཡོང་ཡ་ཅིག་ང་ཚོ་དཔེ་མཚོན་ལ་ཡོད་རེད་ད། འོ་དེ་ནང་བཞིན་ད་ང་ཚོ་ཞིང་གསོག་ས་ཟེར་ཞིང་དམ་པ་ཟེར་དེ་ཚོ་ཡིན་པ་རེད་ད་འདི་དེ་ཞིང་མཆོག་དམ་པ་དེ་ཚོ་ལ་ཞིང་དང་བསམ་པ་དང་སྦྱོར་བ་དེ་ཁྱད་པར་ཅན་དེ་འདྲས་ལ་བསོད་ནམས་ཅིག་བསགས་ཀྱི་ཡིན་ན་དེ་ནི་དགེ་བ་དེ་འདྲས་འགྲོ་ཡ་ཅིག་འབུམ་འགྱུར་གྱི།
དེའི་རིགས་པ་ལ་དཔག་ནས་རྟོགས་ཐུབ་ཡ་ཅིག་ཅེས་གསུང་གི་འདུག་ནོ། ནོ། བྱས་ཙང་ད་ལྟ་ང་ཚོའི་དགེ་བཤེས་ལགས་ཀྱིས་ད་དུས་ཚོད་ཁྱད་པར་ཅན་གཅིག་ལ་དགེ་བའི་ལས་གཅིག་བསྒྲུབས་པ་ཡིན་ན་ནི་དེས་ད་ཕན་ཡོན་འདི་ནི་འབུམ་འགྱུར་ཅེས་ཇེ་སྡུག་སུ་ངོ་སྤྲོད་ཅིག་གནང་གི་ད་ད་ལྟ་ནི་ང་རང་ཚོ་ཡང་བོད་ནང་ལོགས་ལ་ཆ་བཞག་ན་གཞོན་སྐྱེས་མང་པོ་ཞིག་ཅིག་གིས་ནི་ས་ག་ཟླ་བ་རེད་ས་ག་ཟླ་བའི་སྐབས་ལ་ནི་ཚང་མ་དཀར་ཟས་བྱེད་ཀྱི་ཡོད་འདི་གསུང་མཁན་བསྡད་འདུག་ལ་ཡང་གཞོན་སྐྱེས་ནང་ལོགས་ལ་ས་ག་ཟླ་བ་ཟེར་ལབ་དུས་དཀར་ཟས་དང་འབྲེལ་བ་གཅིག་ལས་ཡང་དེ་མིན་གྱི་ཆོས་ཕྱོགས་ཀྱི་བྱེད་སྒོ་ཡིན་ན་རེད་བསམ་བློའི་ཀུན་སློང་ཁྱེར་སྟངས་ད་ལྟ་ཅིག་མང་པོ་ཅིག་ལ་དོ་སྣང་ཅིག་ཡོང་གི་མི་འདུག་ས་ག་ཟླ་བ་ལབ་དུས་ནི་ཅིག་ཤ་ཟ་རྒྱུ་མེད་པ་དེ་འདི་རུ་ཅིག་སྟབས་བདེ་པོ་ཅིག་ལས་ཡང་ཡིན་ནི་རེད་ད་ས་ག་ཟླ་བ་ཞུ་དུས་ཀ་ནས་ང་རང་ཚོས་ཅིག་བསམ་བློ་བཏང་ཕྱོགས་དང་མང་པོ་ཅིག་ལ་ད་འགྱུར་བ་འགྲོ་ཡ་དང་ཅིག་དྲན་སྐུལ་ཡོང་ཡ་གི་དུས་ཚོད་ཅིག་ཆགས་ཀྱི་ཡོད་རེད་བ་བྱས་ཙང་ཡང་གྱི་ཤི་ལ་ཅིག་བསམ་བློའི་ཀུན་སློང་དང་བསམ་པའི་འཁྱེར་ཕྱོགས་དེ་གི་འདིར་གཅིག་བྱུང་པ་ཡིན་ན་དགེ་བའི་ཕན་ཡོན་ཆེ་བ་ཅིག་ཡོང་གི་ཡོད་ན། ད་དེ་ནས་གནད་འགག་ཆེན་པོ་ཆགས་འདུག་ང་རང་ཚོ་ལ་ཡོད་དེ། སྔོན་མ་ནས་སྲོལ་རྒྱུན་ནས་ཡོད་བསྡད་པ་གཅིག་དང། དེང་སང་ཡང་བླ་མ་སྐྱེས་བུ་དམ་པ་དང་འབྲེལ་གྱི་ཐུགས་རྗེ་ལ་བརྟེན་ནས་སྡིག་པ་རྣམ་སྨིན་སྣ་ཚོགས་བྱེད་ཀྱིན་འདུག་ཚུལ་ཡང་དགེ་བའི་ཕྱོགས་ལ་བསྒྱུར་ཡག་གི་ཡག་པོ་གཅིག་ཡོང་གི་རེད་བ། དེ་འདྲས་ཅིག་ཡོང་རྗེས་ད་ནས་ས་ག་ཟླ་བ་ལབ་ཡག་དེ། དཀར་ཟས་ཟླ་བ་ཟེར་དེ་མིང་དེ་འདྲས

མང་ཆེ་བ་དེ་ཟླ་བ་བཅུ་གཉིས་ནང་ནས་ཟླ་བ་བཅུ་གཅིག་དེ་དམར་ཟས་ཟླ་བ་གྲོགས་ཀྱི་གོ་དོན་ནི་ཡག་པོ་མི་འདུག་ཨང་དཀར་ཟས་ཟླ་བ་དེ་དེ་ཡག་པོ་ཞིག་ད་རེད་ལ་དེ་གང་ལབ་ཡག་དེ་ཐོས་བསམ་སྒོམ་གསུམ་བྱེད་ཡག་གི། བཤད་སྒྲུབ་ཀྱི་ཟླ་བ་དེ་འདྲ་ཅིག་ལ་ངོས་འཛིན་བྱེད་ཅིང་ད་དོན་དག་སྙིང་པོ་དེ་ནང་པ་སངས་རྒྱས་པའི་དངོས་གནས་མཚན་ལྡན་ཞིག་ཡིན་ན། མིག་རྒྱང་བསྲིང་བློ་རྒྱ་བསྐྱེད་ཁོང་གསང་ལྷོད་ཟེར་བ་ནང་བཞིན་ཞིག་མིག་རྒྱང་བསྲིང་ནས་ཡིད་ཀྱིས་སངས་རྒྱས་ཀྱི་གོ་འཕང། ཐར་པ་དང་ཐམས་ཅད་མཁྱེན་པའི་སྒྲུབ་སྟངས་འདི་འདྲ་ཅིག་ལ་འཆར་གཞི་དེ་འདིང་དགོས་ཡོད་བསམ་པ་ཅིག་དང། དེ་ལ་ཡང་དེ་བློ་གྲོས་ཀྱི་རྒྱ་བསྐྱེད་ཅེས་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་བཞག་པའི་བཀའ་སྡེ་སྣོད་གསུམ་ལ་ཡང་དེ་ཐོས་བསམ་སྒོམ་གསུམ་བྱས། རང་ཉིད་ཀྱི་རྒྱུད་ལ་བསླབ་པ་གསུམ་གྱི་མྱུ་གུ་དེ་ཡང་བསྐྱེད་ཐབས་ཅིག་བྱེད་ཡ་བྱས། དེ་འདྲ་ཡོང་བར་བྱས་པ་ལ་སེམས་ནང་ལ་བུ་ཚུགས་དོག་པོ་སྤྲོ་བྲལ་དང་འཚམས་འདྲ་ཡང་ཁ་ཤས་དེ་འདྲ་ཡོང་གི་རོགས། གང་ནས་མང་དཀར་གྲོགས་ཅིག་གནང་དུས་ས་གནས་བོད་མི་མང་ནང་ལ་ཡང་དེ་ཡང་ཁ་ཤས་ས་ལ་ཡང་བོད་དར་སྲི་སྤྲོ་བའི་སྤྲོ་ཡ་སྤྲོ་བྲལ་དང་དེ་འདྲ་ཆགས་ཡོད་ན་ཡང་ཁ་ཤས་སར་ལ་ང་རང་བསམ་ཚུལ་ན་འདི་འདྲའི་ཤར་གྱི་འདུག་པ། ཆོས་ཀྱིས་སངས་མ་རྒྱས་གོང་དུ་དྲི་བའི་སྙིང་རླུང་ལངས་ཟེར་ཡ་དེ་འདྲའི་ཡང་ཡོང་མི་སྲིད་པ་མ་རེད་པ། འདི་འདྲའི་ཡིན་དུས་ད་ནི་གང་ལྟར་ཀྱང་ཆོས་གང་འདྲ་ཞིག་སྒྲུབ་པ་ཡིན་ན་སྦྱིན་པ་ཞིག་བཏང་ན་འདྲ་ཚུལ་ཁྲིམས་བསྲུངས་ན་བཟོད་པ་བསྒོམས་ན་འདི་འདྲའི་ག་རེ་སྒྲུབ་པའི་སྐབས་ལ་ད་ནི་ཤེས་རབ་ཀྱི་གྲོགས་དང་བཅས་པའི་བྱེད་དགོས་རེད་རྩ་བའི་བླ་མས་བཀའ་གནང་ཡ་དེ་གནད་འགག་ཆེན་པོ་ཞིག་རེད་བསམ་གྱི་འདུག། ལགས་འོང། ད་ལྟ་ཤེས་རབ་ཀྱི་གྲོགས་དང་བཅས་པའི་ཐོག་ནས་ཉམས་ལེན་གནང་དང་གསུངས་དུས་ཀྱི་ལ་དེ་ནི་ག་འདྲ་རེ་བྱེད་ཀྱི་བྱེད་དགོས་ཀྱི་ཡོད་རེད་ལགས།

སྙིང་རྗེ་དང་བྲལ་བའི་སྒོ་ནས་འཁྱེར་ཡོང། གཉིས་དེར་བཙོང་གར་ཡོང། ཉོ་མཁན་གྱིས་ཉོས། དེ་བཞག་ས་མེད་དུས་ཙམ་ནས་ནི་ཆུ་འདྲ་པོ་ཅིག་ད་གའི་འཁྲིད་འགྲོ་བྱས་ལ་ཆུ་འཕྲོད་ན་མ་འཕྲོད་ན་ད་ག་ན་ད་ཡོང་ཞེ་དྲག་རག་གི་མ་རེད་བ། དེ་འདྲའི་ནང་བླུགས་དེ་འདྲའི་བྱས་པ་ཡིན་ན་ཡང་གོ། དེའི་ནང་སྲོག་ཆགས་དེ་གའི་དེ་གུ་མི་མཐུན་པ་དེ་འདྲ་འཛོམས་པ་ཡིན་ན། མང་པོ་ཤི་འགྲོ་གི་རེད་བ་དང། རེད་རེད་རེད་རེད། དེ་བྱས་པ་ཡིན་ན། ཀུན་སློང་དང་པོ་དེ། སྦྱིན་པའི་ཀུན་སློང་ཅིག་ཡོད་རེད་ཕན་ཡོན་ཡོད་རེད་དེ་ལས་ཡིན་ནའི།

ནིའུ་ཡོག་ན་ཡོད་པའི་ཟས་བཅུད་རིག་པའི་ཆེད་ལས་པ་འཇམ་དབྱངས་ཚེ་བརྟན་ལགས་ལ་འབྲེལ་ཡོད་དཀར་ཟས་བསྟེན་ཚུལ་གྱི་སྐོར་ལ་བཀའ་མོལ་ཞུ་བྱེད་ཡོད། འཇམ་དབྱངས་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ཡིན་ད་ཡིན་སྒྲོལ་དཀར་ལགས་གོ་སྐབས་གནང་བ་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་འོང་ད་ད་གོང་ལ་ངོ་སྤྲོད་ཞུས་པ་ནང་བཞིན་གྱི་ད་རིང་གི་ལེ་ཚན་འདིའི་ནང་ལོགས་ཀྱི་བརྗོད་གཞི་དེ་ཡིན་པ་ཡིན་ན་འབྲེལ་ཡོད་དཀར་ཟས་ཀྱི་སྐོར་ཆགས་ཀྱི་ད་དཀར་ཟས་ཅེས་རྗེས་ཞུ་དུས་ག་ནས་ཡིན་པིན་ན་དེང་སང་དཀར་ཟས་གནང་མཁན་འདི་མང་རུ་འགྲོ་གི་ཡོད་ལ་དཀར་ཟས་གནང་ཡག་གི་རྒྱུ་མཚན་ཡིན་ན་ཡང་མང་པོ་ཅིག་གི་ཡོང་གི་ཡོད་རེད་ཁ་ཅིག་ཡིན་པིན་ན་ཆོས་ཕྱོགས་གི་ཐོག་ནས་དཀར་ཟས་གནང་ཡག་ཁ་ཅིག་ཡིན་པིན་ན་དགའ་པོ་མེད་པ་དང་སྒེར་གྱི་གནས་སྟངས་ཀྱི་ཐོག་ནས་དཀར་ཟས་གནང་མཁན་འདི་ཡོང་གི་ཡོད་རེད་ཁ་ཅིག་ཡིན་པིན་ན་ཡང་ཁོར་ཡུག་སྲུང་སྐྱོབ་གི་ཐོག་ནས་དཀར་ཟས་གནང་མཁན་ད་ཀུན་སློང་མ་འདྲ་བ་མང་པོ་ཅིག་ཡོང་གི་ཡོད་རེད། སྔོན་ལ་ང་ཚོ་འདི་ཅིག་ངོ་སྤྲོད་གནང་ན་ད་རྣམ་པ་ཚོས་ཟས་བཅུད་རིག་པའི་ཆེད་ལས་པའི་ངོས་ནས་ཡང་དཀར་ཟས་ཟ་ཡ་དེ་ངོས་འཛིན་ག་འདྲ་ཞིག་གནང་གི་ཡོད་རེད། ལགས་ད་ག་རང་ཞུ་ཆོག་ད་ང་ཚོ་ཟས་བཅུད་རིག་པའི་ཆེད་ལས་པའི་ཆ་ནས་ཞུས་པ་ཡིན་ན་དཀར་ཟས་ཟ་མཁན་དེ་ལ་ཡང་སྣ་ཁ་གཉིས་བརྩི་ཆེ་གཅིག་དེ་ཨ་ནི་སེམས་ཅན་གི་སྲོག་གི་རིགས་མ་མཆོད་མཁན་དང་གཅིག་དེ་སེམས་ཅན་གི་སྲོག་རིགས་མ་མཆོད་པའི་སྒང་ལ་ཡང

འཕྲུལ་ཆས་འདི་ཚོ་མང་རུ་ཕྱིན་པ་འདི་འདྲས་ཀྱི་ཐོག་ནས་ནུས་པའི་འབྱུང་ཁུངས་འདི་བེད་སྤྱོད་ཤུགས་ཆེན་པོ་ཞེ་ཅིག་དགོས་རེད། ད་ག་རང་ད་འདི་བེད་སྤྱོད་ཤུགས་ཆེན་པོའི་རྐྱེན་གྱིས་ང་རང་ཚོའི་ཁོར་ཡུག་ལ་ཡང་དོ་ཕོག་འགྲོ་གི་ཡོད་རེད་ལ། ད་ཁོར་ཡུག་ཁོར་ཡུག་ལ་དོ་ཕོག་ཕྱིན་པའི་རྐྱེན་གྱིས་ད་དེ་ཤ་གཅིག་གི་ཟས་བཅུད་མ་འདང་པ་ཟེར་ཡག་དང་ཨ་ནེ་ད་ག་ནང་བཞིན་གྱི་ད་ཁོར་ཡུག་ལ་འགྱུར་བ་ཆེན་པོ་ཕྱིན་པའི་རྐྱེན་གྱིས་ཆགས་པ་དང་འདི་འདྲས་ཀྱི་ཅིག་གནས་ཚུལ་མང་པོ་འབྱུང་གི་ཡོད་རེད་བ། བྱས་ཙང་འདི་གས་འདི་ཡོང་གི་ཡོད་རེད་ཡིན་ནའི་ད་འདི་གས་འདི་ལ་ཡང་མི་གང་ཟག་ཅིག་གིས་གློ་བུར་དུ་འདི་འདྲའི་ཅིག་ཁ་གཏད་བཅག་ཡག་དེ་འདྲ་ཡོང་གི་ཡོད་མ་རེད། ཡིན་ན་ཡང་མི་སོ་སོ་རེ་རེ་གི་ཅིག་ཟས་གི་ད་ཟས་དེ་ཟ་དུས་ག་ནས་ག་འདྲས་ཟ་དགོས་ཡོད་མེད་ད་དེའི་ཐོག་ལ་ཡ་ཨ་ནི་ཅིག་ཟ་དུས་ག་ནས་ཅིག་ཟས་ཡོང་སའི་འབྱུང་ཁུངས་ད་དེ་གས་ཡག་པོ་ཅིག་ཤེས་པའི་ཐོག་ནས་ཨ་དེ་དོ་སྣང་བྱེད་ཐུབ་པ་ཡིན་ན་འདི་ང་རང་ཚོའི་ཁོར་ཡུག་ལ་ད་མི་རེ་རེ་གི

ད་ཅིག་གི་ཤ་ཟ་མཁན་འདི་འདྲའི་ཟེར་ཡག་ཡོད་མ་རེད་པ། ད་དེ་འདྲའི་དུས་ཚོད་ལ་ཡང་དེ་ཡར་ཐོན་ཅན་གྱི་ལུང་པ་ཡིན་ནའི་རེད་ད་ག་ནང་བཞིན་སྤྱི་ཚོགས་ཁོ་རང་ཅིག་འཚོ་བ་ཡར་རྒྱས་ཡག་པོ་འགྲོ་དུས་ཀ་ནས་ཨ་ནི་དང་པ་དེ་མང་པོ་ཡོད་དུས་ཀ་ནས་ཨ་ནི་ཅིག་དང་པ་ཡག་པོ་ཡོད་པ་དང་ད་ག་ནང་བཞིན་དེས་ང་རང་ཚོའི་ཟས་དང་ཁོར་ཡུག་དེ་གས་དང་ང་རང་ཚོས་ཅིག།

དཀར་ཟས་དེ་ཡིན་གཅིག་མིན་གཅིག་གནང་དུས་ཀ་ནས། དཀར་ཟས་གནང་དུས་ཀ་ནས། ང་ངས་ཐུགས་གཉེར་ཞུ་ང་རང་ཚོའི། ཟས་དང། ཟས་བཅུད་དང། ང་རང་ཚོའི་གཟུགས་པོའི་ཁམས་དང་དེ་གས་ཚང་མ་འབྲེལ་བ་ཡོད་དུས་ཀ་ནས། ག་རེ་སྤངས་པ་ཡིན་ནའི་འདི་སྤངས་དུས་ཀ་ནས། འདིས་ཐུག་བ་ག་རེ་འཁྲུག་བ་འདི་ལ་ཁ་ཚབ་ག་རེ་དགོས་ཡོད་རེད་དེ་གས་ཅིག་ཡག་པོ་མཁྱེན་པའི་ཐོག་ནས་ཨ་ནི། གཅིག་འདི་ཞུས་ན་བསམ་བྱུང། ཁ་ཅིག་གིས་ད་ང་རེ། འདུག་བ་མཐོང་ཡག་འདུག་ལ་ང་ཨ་ནི་ཤ་ཟ་གི་མེད་ཟེར་དུས་ཀ་ནས་ཨ་ནི་གཅིག།

དམིགས་བསལ་གྱི་སྐྲན་གྱི་རིགས། ན་ཚ་དེ་ཉུང་ཉུང་ཡོད་པ་དང་ཨ་ནེ་གང་ལྟར་དེ་ག་རེ་རེད་ཟེར་ན་བུད་མེད་ལ་འབྲེལ་བ་ཡོད་པའི་སྐྲན་འདུག་ཨང་གཅིག་ནུ་མའི་སྐྲན་དང་ད་ག་ནང་བཞིན Ovarian Cancer དེ་གས་ཉུང་ཉུང་དང་ཨ་ད་ག་ནང་བཞིན་སྐྲན་ཁག་གཅིག་ད་ལྟ་ང་ཚོ་ཕོ་བ་ལ་འབྲེལ་བ་ཡོད་པ་དང་རྒྱུ་མ་ལ་འབྲེལ་བ་ཡོད་པའི་སྐྲན་འདུག་ཨང་དེའི་སྐྲན་དེ་ང་ཚོ་བོད་པའི་ནང་ལ་ན་མཁན་མང་པོ་ཡོད་རེད་བྱས་ཙང་དེ་གས་ཀྱི་སྔོན་འགོག་ལ་ཕན་གྱི་ཡོད་རེད་བྱས་ཙང་དཀར་ཟས་གནང་ཐུབ་པ་ཡིན་ན་དཀར་ཟས་དེ་ད་ཚད་དང་ལྡན་པ་དང་ཡག་པོ་ཅིག་གནང་ཐུབ་པ་ཡིན་ན

པུ་ཏྲ་ཤིམ་སི་ནི་དེའི་ཁྲག་གཤིས་མ་བཅའ་ཡག་གི་ཟས་ཀྱི་བཅུད་ཡོད་ན་མ་ནི་གཅིག་རེད། ཟེར་ད་འདི་གས་ཡིན་དུས་ཀ་ནས་ཀ་བསད་ཉག་གཉིས་ཚོ་ལ་ཡ། ཁྲག་གཤིས་ན་ཚ་འདི་ཉུང་ཉུང་བལྟ། ཨ་ནི། ལྔ་བ་དེ། འདི་ཀ་བསད་ནག་གཉིས་ཚོས་ད་ལྟ་སུའི་ཏིན་ལ་ཡ་ཞིབ་འཇུག་བྱས་ནས་ཁ་རུ་བསྐོས་དུས་སོང་ན། ཀ་བསད་ཉག་གཉིས་མང་ཆེ་ལ་ཡ་ད་ལྟ་གློག་དང་འབྲེལ་བ་ཡོད་པའི་ཨ་ཟ་མ་ཟུག་དང་དབུགས་ཡག་མ་བཏང་ཀ་ངས་ཟུག་ཨ། འདི་ཉུང་ཉུང་ཡོད་པ་ད། ཀ་འདི་ཉུང་ཉུང་ཡོད་པ་མ་ཟད་ཨ་ནི། གཅིག་གིས་ཁ་ཤས་ན་ཚ་ཡོད་ཉེན་ཚོ་ལ་ཡ། མི་ཉི་ཤུ་རྩ་བཞི་ཙམ་གཅིག་ལ་ཡང་ཁོ་ཚོས་བརྟག་དཔྱད་བྱེད་དུས་ཀ་ནས་མི་ཉི་ཤུ་རྩ་གཉིས་ཙམ་གཅིག་ལ་ཡང་ཕལ་ཆེར། ལོ་གཅིག་ཙམ་གཅིག་ཁོ་ཚོས་དེའི་ཁ་ལག་དེ་དཀར་ཟས་བྱས་ནས་བརྟག་དཔྱད་བྱེད་དུས་ཀ་ནས། མི་ཉི་ཤུ་རྩ་བཞི་ནས་ཉི་ཤུ་རྩ་གཉིས་ཙམ་ལ་ཡང། གནས་སྟངས་དེ་ཡར་རྒྱས་ཕྱིན་པ་དང་དེ་ནང་བཞིན་སྨན་བསྟེན་ཉུང། སྤྲད་དགོས་ཡག་གི་གཅིག་ཕན་ཡོན་དེ་འདྲ་བྱུང་ཤག་མཐའ་མ་རུ་དེ་དུས་ཞུས་ན་བསམ་བྱུང། དཀར་ཟས་གནང་མཁན་ཚོ་མང་ཆེ་ལ་ཡང། སེམས་ཅན་གྱི་རིགས་མཆོད་ཀྱི་མེད་པ་དང།

དཀར་ཟས་དང་ཡང་ན་གསོལ་ཀྲུམ་མཆོད་མཁན་ཤ་མཆོད་མཁན་གྱི་བར་ལ་ཅིག་དེའི་ནང་དུ་ཤ་ཉུང་ཙམ་མཆོད་བྱེད་ཅེས་ཟས་བཅུད་རིག་པའི་ཆེད་ལས་པ་མང་པོས་དེ་ག་གསུང་གི་ཡོད་རེད་དམིགས་བསལ་གྱི་ཤ་ནི་ཁྲག་དམར་མོ་ཡོན་མགྱོགས་ཀྱི་རིགས་ཏེ་ད་ཉ་ཤ་དང་དེ་ཚོ་གཟུགས་པོར་ཕན་པོ་ཡོད་པར་གསུང་གི་འདུག་པ་དཀར་ཟས་བྱས་ན་ཁེ་ཕན་ཆེ་བ་ཡོད་རེད་ཡང་ན་ཅིག་གིས་གཉིས་ཀ་ཡང་ཅི་རེད་ཅེས་བྱས་པས་ན་ག་རེ་ཁེ་ཕན་ཆེ་བ་ཡོད་ན།
བདེ་སྡུག་སུ་ཞུས་ན་གང་མེད་ཟིན་ད་སྤྱིར་བཏང་ང་རང་ཚོའི་ནང་ཆོས་ནས་ཞུས་པ་ང་རང་ཚོ་དེ་རེད་པ་རྟེན་འབྱུང་ལྟ་བ་རེད་པ་ང་རང་ཚོ་ཚང་མ་འབྲེལ་བ་ཡོང་གི་ཡོད་ཤག་ད་འདི་ལ་བལྟས་པ་ཡིན་ན་དཀར་ཟས་གནང་མཁན་ལ་དཀར་ཟས་དཀར་ཟས་གནང་པ་ཡིན་ནའི་དཀར་ཟས་དེ་ཚད་དང་ལྡན་པ་གནང་ཡག་ཨ་ནི་དཀར་ཟས་དེ་མཁྱེན་པའི་ཐོག་ནས་གནང་ཡག་གལ་སྲིད་དཀར་ཟས་གནང་པ་ཡིན་ན་གཟུགས་པོ་སོ་སོའི་གཟུགས་པོ་ལ་གཅིག་གི་དཀར་ཟས་མ་གནང་མཁན་གྱི་ཟས་ཀྱི་བཅུད་དེ་ག་རེ་ག་རེ་ཡོད་རེད་དེ་གྲས་དེ་ཁ་གསབ་གནང་ཐུབ་པ་ཡིན་ན་ཡག་པོ་ཡོད་རེད་དེ་ལས

རག་ལས་ཀྱི་རེད་ཞུ་བ་ཡིན། རི་ལུང། དཀར་ཟས་གནང་མཁན་གྱི་ནང་ལོགས་ལ་གོང་ལ་བཀའ་མོལ་བྱུང་ནང་བཞིན་གྱིས་ཁ་ཅིག་ཡིན་པ་ཡིན་ན་ཆོས་ཕྱོགས་ཀྱི་ཐོག་ནས་དཀར་ཟས་གནང་གི་ཡོད་རེད་ཁ་ཅིག་ཡིན་པ་ཡིན་ན་ཁོར་ཡུག་སྲུང་སྐྱོབ་ཀྱི་ཐོག་ནས་དཀར་ཟས་གནང་གི་ཡོད་རེད་དེ་ཡིན་པ་ཡིན་ན་དངོས་གནས་ཀུན་སློང་བཟང་པོ་ཞེ་པོ་ཅིག་རེད་ལ་ཨ་ནི་ད་ལྟ་གོང་ལ་འཇམ་དབྱངས་ལགས་ཀྱིས་ངོ་སྤྲོད་གནང་བ་ནང་བཞིན་གྱིས་དཀར་ཟས་གནང་བ་དང་མཉམ་དུ་ཟས་བཅུད་དེ་གྲས་ཆ་སྙོམས་པོ་ཅིག་དང་ཚད་དང་ལྡན་པ་ཅིག་བྱུང་པ་ཡིན་ན་འདི་ཕུགས་རྒྱང་རིང་པོའི་སྒེར་ལ་ཁེ་ཕན་ཡོད་པ་ཨ་ནི་ཆོས་ཕྱོགས་ཐོག་ནས་ཡིན་པ་ཡིན་ནའི་ལ་ཡ། དངོས་གནས་དཀར་ཟས་གནང་ཡག་དེ་ཞེ་དྲག་ཅིག་གི་རྩ་ཆེན་པོ་ཅིག་ལ་ངོས་འཛིན་ཞུ་གི་ཡོད་རེད་ད་ཡིན་ནའི་ལ་ཡ། ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་མི་སྣ་ཁག་ཅིག་ཡིན་པ་ཡིན་ན་དཀར་ཟས་གནང་འདོད་ཡོད་པ་ཡིན་ནའི་ལ་ཅིག་གི་གཟུགས་གཞི་གནས་སྟངས་ཀྱི་ཐོག་ནས་དཀར་ཟས་གནང་མ་ཐུབ་པ་དེ་འདྲ་ཡོང་གི་ཡོད་རེད་པ་ཡང་ཁག་ཅིག་ཡིན་པ་ཡིན་ན་ཅིག་གི་དཀར་ཟས་གནང་དྲགས་པའི་དབང་གིས་ཡང་སྐྱོན་ཆ་རག་འདྲ་དང་ཡང་མི་ག་འདྲ་ཀྱི་རིགས་དེ་ཚོ་དཀར་ཟས་གནང་པ་ཡིན་ན་ཡག་པོ་ཡོད་རེད་ག་གི་རིགས་དེ་དཀར་ཟས་གནང་པ་ཡིན་པ་ཡིན་ན་གཟུགས་གཞི་འཕྲོད་བསྟེན་ལ་ཅིག་གི་དཀའ་ངལ་འཕྲད་གི་ཡོད་ན་ད་མི་སོ་སོས་ཚོའི་གཟུགས་གཞི་གནས་སྟངས་དང་ཁམས་དང་མོས་པ་དེ་གྲས་མང་པོ་ཅིག་དེ་འདྲ་གི་ཡོད་མ་རེད་བྱས་ཙང་ཁ་ཅིག་ཡིན་པ་ཡིན་ན་དཀར་ཟས་གནང་འདོད་ཡོད་པ་ཡིན་ནའི་ལ་གནང་ཐུབ་ཀྱི་མི་འདུག་ག་གཟུགས་གཞི་གནས་སྟངས་ཀྱི་ཐོག་ནས། དེ་ད་ག་ར་དེ་སྒྲོལ་དཀར་ལགས་དེ་དྲི་བ་དེ་དངོས་གནས་ཡག་པོ་ཞེ་དྲག་གནང་སོང་འདི་ངས་དེའི་སྐོར་ལ་ཞུ་དགོས་བསམ་བསྡད་ཡོད་དེ་སྒྲོལ་དཀར་ལགས་ཏག་ཏག་དྲི་བ་གནང་སོང་བྱས་ཙང་འདི་ཡིན་དུས་ཀ་ནས་དཀར་ཟས་གནང་མཁན་ཚོ་ལ་ཡ

དེ་ཡིན་དུས་ཀ་ནས་དེ་ཡིན་དུས་ཀ་ནས་མི་མང་ཆེས་དཀར་ཟས་གནང་གི་ཡོད་ནའི་རེད་གནང་གི་མེད་པ་ཡིན་ནའི་རེད་དགུང་ལོ་ཡ་དགུང་ལོ་ལྔ་བཅུ་ཙམ་ཡར་བརྒལ་གནང་ཚར་སོང་ན་ཡིན་གཅིག་མིན་གཅིག་ཚང་མས B twelve དེ་མཆོད་གནང་ཐུབ་པ་ཡིན་ན་འདི་ལ་འབྲེལ་བ་ཡོད་པའི་ན་ཚ་མང་པོ་ཅིག་ལ་སྔོན་འགོག་ལ་ཕན་གི་ཟེར་དེ་ཡིན་དུས་ཀ་ནས་ནམ་རྒྱུན་ནས་ད་སྤྱིར་བཏང་ང་ཚོ་ཨམ་ཆི་ད་ལོ་ལྟར་རེ་བརྟག་དཔྱད་ཐད་ཀ་ཐད་དུས་ཀ་ནས་ཨམ་ཆི་ལ་ཡ་ཡིན་གྱིས་མི།

ཁ་སང་ཉི་མ་ངས་ཞུས་པའི་ད Vitamin D ཟེར་མཁན་དེ་ལས་ཀ་གནད་འགག་མང་པོ་ཅིག་བྱེད་ཀྱི་ཡོད་ར་དམིགས་བསལ་གྱི་ད་ལྟའི་དུས་ཚོད་ལ Vitamin D ཟེར་མཁན་དེ་ང་རང་ཚོའི་ལུས་ཟུངས་མ་ལུས་དང། ལུས་ཟུངས་མ་ལུས་ལ་ཁོས་ཞེ་དྲག་ཕན་ཡོན་ཡོད་ར་ལ་ཨ་ནི་དྲན་པ་དང་ཨ་ནི་སོ་སོ་ང་རང་ཚོའི Muscle ཟུག་དང Muscle གྱི་གནས་སྟངས་ཡག་པོ་ཆགས་ཡག་ལ Vitamin D དེ་མེད་དུ་མི་རུང་རེད་ལ་དམིགས་བསལ་གྱི་ཞིབ་འཇུག་མང་པོའི་ནང་ག་རེ་བཀོད་ཡོད་ཟེར་ན་སྤྱིར་བཏང་གི་ཨ་མི་རི་ཀ་གཞུང་གིས་མི་དམངས་ལ་ཡ་ད་ཟས་དེ་ཚད་ག་ཚད་དགོས་ཟེར། Required Daily Allowance། ཡིན་ཆོག་རེད་དེ་ཚད་དེ་གཞུང་རང་ནས་མ་གཏན་འབེབས་བྱས་ཏེ་ཚད་དེ་དམའ་བོ་ཡིན་དུས་གང་ནས་འདི་དམའ་བོ་ཡིན་པ་དང་ཨ་ནི་སྤྱིར་བཏང་གི་ཁོ་ཡོང་སའི་ཁུངས་དེ་སྤྱིར་བཏང་གི་ཨ་འདི་གཅིག་བྱས་གཉིས་ནས་ང་རང་ཚོའི་སྤྱིར་བཏང་འཛམ་བུ་གླིང་ནང་སྤྱི་ཡོངས་ཀྱི་མི་དམངས་ཀྱིས་དེང་སང་ཅིག་འཕྲུལ་ཆས་དང་ཨ་ནི་ལས་ཀ་ཡིན་ན་ག་རེ་སྟབས་བདེ་ཅིག་བྱེད་དུས་གང་ནས

འདི་སྐད་དེ། ཁོ་གཟུགས་སྐུའི་ནང་འཇུ་ཡག་ལ་ཕར་བསྒྱུར་དགོས་ཀྱི་ཡོད་རེད། དེ་བསྒྱུར་དུས་ཀ་ནས་ཕོ་བའི་གནས་སྟངས་དང་གཟུགས་སྐུའི་འཕྲོད་བསྟེན་གནང་སྟངས་མེད་ན་ཁོ་བསྒྱུར་ཐུབ་ཡོད་མ་རེད། དེ་བསྒྱུར་ཐུབ་ཀྱི་མེད་པ་དང་ཨ་ཟས་ནས་དེ་ཡོང་ས་གང་རེད་དེ་ཡོང་ས་དེ་གཟུགས་སྐུ་ལ་འཇུ་ཐུབ་པ་དང་ཡག་པ་ཡོང་སའི་དེའི་ནང་ལ Omega Three ནང་ལ་དེ་ཡོད་རེད་ཟས་ཀྱི་བཅུད་གཉིས EPA ཟེར་གྱི་དང DHA ཟེར་གྱི་དེ་ཡོང་སའི་ཁུངས་དེ་མང་ཆེ་སེམས་ཅན་རིགས་ནས་ཡོང་གི་ཡོད་རེད།

དམིགས་བསལ་གྱི། ཞག་རྩི་ཡག་དེ། དཀར་ཟས་གནང་མཁན་ཚོ་ལ་གལ་ཆེན་པོ་ཞེ་དྲག་ཡོད་པ་དང་དེའི་འཕྲོད་བསྟེན་ལ་ཡང་ཕན་ཡོད་ཅེས། ལགས་སོ། ལགས་སོ། ཞུས་ཙང་དཀར་ཟས་གནང་བ་ཡིན་ན་ཆོས་ཕྱོགས་ཀྱི་ཐོག་ནས་ཡིན་ན་ཕན་ཡོན་ཆེན་པོ་རེད་ལ་ཡང་ཁོར་ཡུག་སྲུང་སྐྱོབ་ཀྱི་ཐོག་ནས་ཡིན་ནའི་ལས་ནུས་པ་ངེས་ཅན་ཅིག་ཐོན་གི་ཡོད་རེད་ད་ཡིན་ནའི་ལས་དེ་གའི་ཚད་དང་ལྡན་པ་ཅིག་ད་འཚོ་བཅུད་དེ་གའི་ནི་ཤའི་རིགས་ནས་ཅིག་ཡོང་ཡག་གི་འཚོ་བཅུད་དེ་གའི་ཡང་ཚལ་དང་ཤིང་ཏོག་གི་རིགས་ནས་ཅིག་ལེན་ཐུབ་ཀྱི་ཡོད་དུས་འཚོ་བཅུད་ཆ་སྙོམས་པོ་ཅིག་བྱུང་བ་ཡིན་ན་འདི་དངོས་གནས་ཡང་ང་རང་ཚོ་བོད་པའི་ཆོས་ཕྱོགས་ཐོག་ནས་ཡིན་ནའི་ལས་ཕན་ཡོན་བསམ་གྱིས་མི་ཁྱབ་པ་ཞུ་ཡག་འདི་གཅིག་ཆགས་ཀྱི་ཡོད་ལ་དམིགས་བསལ་ད་ས་ག་ཟླ་བའི་སྐབས་ལ་ཡིན་པ་ཡིན་ན་ཡང་ང་རང་ཚོ་བོད་པའི་ནང་ལོགས་ལ་དཀར་ཟས་གནང་མཁན་མང་པོ་གཅིག་རེད་ད་རྒྱུན་དུ་ནས་ཡང་གཅིག་གི་ཤའི་རིགས་མཆོད་ཀྱི་ཡོད་ཡིན་ནའི་ལས་ས་ག་ཟླ་བའི་རིང་ག་ཡང་ཉི་མ་བཅོ་ལྔ་ཙམ་ཟླ་བ་གཅིག་ཙམ་འདྲ་དཀར་ཟས་གནང་མཁན་འདི་འདྲ་ཡོང་གི་འདུག་ཞུས་ཙང་ཡང་ཧོབ་ཏེ་ཁ་ལ་ཤ་སྤང་ཅེས་བྱས་དཀར་ཟས་གནང་པ་ཡིན་ན་ཡང་འདིས་གཟུགས་སྐུའི་འཕྲོད་བསྟེན་དང་འདི་འདྲ་ལ་དོ་ཕོག་འདྲ་ཁྱེར་འགྲོ་གི་རེད་པས་ལགས

ཨ་ཡག་པོ་ཡོད་རེད་ཞུ་ཡ་ཡིན། ལོ། ད་ཡང་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ཡིན་ནའི་ལས་ཞག་རྩི་སྡུག་པོ་དེ་མང་དྲགས་པོ་དེ་ཡང་མང་པོ་ཅིག་གི་ཡོང་གི་འདུག་ཨང་ད Cholesterol མཐོ་པོ་འདུག་ཅེས་བྱས་གསུང་ཡ་དེ་ཡང་ས་ག་ཟླ་བའི་སྐབས་ཡིན་ནའི་རེད་ཡང་ཅིག་དུས་ཚོད་གང་ཙམ་གང་ཙམ་ལ་དཀར་ཟས་ཅིག་གནང་ཐུབ་པ་ཡིན་ན་དེ་ཡང་ཞག་རྩི་སྡུག་པོ་དེ་མར་བཅག་ཡ་དང་དེ་འདྲའི་ལས་ནུས་པ་ཅིག་ཐོན་གི་ཡོད་ཀྱི་རེད་པ། དེ་ག་རང་དེ་ག་རང་ཟེར་ན་ངས་ཐམས་ཅད་ངས་སྦྱོར་བ་ལ་ཞུ་ཡ་དེ་དཀར་ཟས་དེ་ཚད་དེ་དེ་འདུག་གནང་མི་དགོས་རེད་ཞུ་ཡ་དེ་ག་རང་རེད་དཀར་ཟས་གནང་མཁན་ཚོས

གྲྭར་འགྲོ་རྒྱུ་ཤར་འདུག་འགྲོ་ཡ་ཉེན་ཁ་ཡོད། ངས་ད་ལྟ་ཞུ་ཡ་དེ་ལོངས་དུས་རྒྱུན་ཡང་ཤ་མཆོད་མཁན་ཡིན་པ་བྱས་ནི་གཟུགས་སྐུ་ནང་ལོགས་ལ་ཞག་རྩི་སྡུག་གེ་དེའི་ཚད་དེ་མཐོ་དྲགས་ཤག་ཟེར་བྱས་ཨེམ་ཆིས་འདུག་ཟེར་མཐོ་དྲགས་པ་དང་དེ་འདྲ་ཡོད་པ་ཡིན་ན་ཡང་སྐབས་གཅིག་རིང་དཀར་ཟས་གནང་བྱས་ནི་དེའི་ཞག་རྩི་སྡུག་གེ་དེ་མར་བཅག་ཡ་ད་དེ་འདྲ་ལ་དཀར་ཟས་ཀྱི་ཡང་ཕན་ཐོགས་ར་ཡོང་གི་ཡོད་པས། རེད་རེད་རེད་དཀར་ཟས་ནང་དཀར་ཟས་ང་གཉིས་ཚོས་ག་རེ་བྱེད་དགོས་བ་སོང་དཀར་ཟས་ང་གཉིས་ཚོས་ཉིན་གཅིག་མི་གཅིག་གི Glycemic Index ཉུང་ཉུང་ཡོད་པའི་ཚད་དང།

ཨ་ནི་ཀོ་ལོ་སི་ཀྲོལ་དུ་ཉུང་དང། ཀོ་ལོ་སི་ཀྲོལ་ཉུང་བཅུ་གོ་ཐིམ་མ་རེད། ཀོ་ལོ་སི་ཀྲོལ་ཡག་དེ། དུག་གི་དེ་མ་ཉུང་བར་ཕྱིན་ན་ཡག་དེ་ཡང་ཤིན་ཡག་ཕར་འགྲོ་གོ། བྱས་ཙང། དེ་ཀོ་ལོ་སི་ཀྲོལ་ཡག་མ་ཅིག་ཡག་པོ་ཡོང་ཡག་ལས་ཕིན་གི་རེད་ལ། ཨ་ནི་ཀོ་ལོ་སི་ཀྲོལ་བཅུ་གོ་མ་རེད། ཨིན་སུ་ལིན་སི་ནི་དེ་ལས་ཀ་བྱེད་ཡག་ལས་ཞི་རག་ཕིན་ཡོང། ད་དེ་སྣང་ཡག་དེ། ཀར་པོ་ཧའི་ཏྲེ་ཉུང་ཉུང་དང།

ལགས་སོ་ལགས་སོ། ད་ད་དུང་གོང་ལ་ང་ཚོ་ཡང་འཇམ་དབྱངས་ལགས་ཀྱི་ནི་དཀར་ཟས་ཀྱི་ཡང་ཕན་ཡོན་དང་ནི། ཡིན་ནའི་ཡང་དཀར་ཟས་འདི་གཅིག་གི་གཟུགས་སྐུའི་འཚོ་བཅུད་དོ་སྙོམས་པོ་ཅིག་གི་ཐོག་ནས་དཀར་ཟས་གནང་ཐུབ་ཡིན་ན་ད་ཕན་ཡོན་ཡོད་པ་ཅིག་གི་ངོ་སྤྲོད་གནང་བ་དང་དུས་མཚུངས་ཡང་དཀར་ཟས་གནང་པའི་སྐབས་ལ་ད་དོ་སྣང་བྱེད་དགོས་ཡ་ར་ག་རེ་ཡོད་མེད་ཡང་འཚོ་བཅུད་མ་འདང་བ་དང་འདི་གས་ལ་ཁ་གསབ་ཀྱི་འཚོ་བཅུད་ཀྱི་ཡང། Vitamin། འཚོ་བཅུད་ཀྱི་རིགས་ཁ་ལ་ཟ་ཡག་སྨན་འདྲ་པོ། འདིའི་རིགས་དེ་ཡང་ག་རེ་ག་རེ་ཡོད་མེད་ད་དེ་གའི་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང། ཨ་ནི་འཇམ་དབྱངས་ལགས་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་ལགས་སོ་ང་ལ་ད་རེས་གོ་སྐབས་གནང་བ་ཐུགས་རྗེ་ཆེ་ཞུ་བ་དང་ཨ་ནི་དཀར་ཟས། འཚོ་བཅུད་དང་ལྡན་པ་དང་འཕྲོད་བསྟེན་ལྡན་པ་དང་གནང་བའི་རེ་བ་ཡོད་ལ་ང་ར་ར་ཨན་ཚེས་པ་གཅིག་བརྒྱད་དང་ཚེས་པ་བཅོ་ལྔ་དང་གནམ་གང་འདི་ག་ལ་དཀར་ཟས་བྱེད་ཡག་ཡིན་ཞུ་བ་ཡིན། ལགས་སོ་འཇམ་དབྱངས་ལགས་ཐུགས་རྗེ་ཆེ་ཞུ་བ་དང་ང་ཚོའི་གསན་མཁན་རྣམ་པ་ཚོས་ད་རིང་གི་ལེ་ཚན་འདི་གསན་པ་ཐུགས་རྗེ་ཆེ།